དེ་ལྟ་ན་དེ་མ་ཡིན་བཅད་པ་ཡང་རང་མ་ཡིན་པ་བཅད་པའི་སྒོ་ནས་བརྗོད་དགོས་པ་སོགས་ཐུག་མེད་དུ་འགྱུར་རོ་ཞེ་ན། འོ་འདུག་སེ། གཞུང་འདིས། ཚིག་ཀུན་ངེས་བཟུང་གི་སྙིང་པོ་ཅན་ཡིན་པའི་གཞུང་འཛུགས་སུ་བྲམ་ཟེ་ཆེན་པོས་བཤད་ཅིང་ངེས་བཟུང་གི་སྙིང་པོ་ཅན་ཟེར་ད་ག་གང་ས་ལ་སོང་བ་གནས་སྐབས་ལྔ་དགྲ་ཀྱི་ངག་དེ་ལ། རྒྱལ་བའི་གཞན་ལྡན་རྣམ་གཅོད་སྙིང་པོ་ཅན་གྱི་ངག་ཟེར་གྱི་འདུག་པ་ཁོ་དང། གནས་སྐབས་ལྔ་དགྲ་ཀྱི་ངག་ངེས་བཟུང་གི་སྙིང་པོ་ཅན་འོ་དེ་ཚོ་གང་ག་ལོ་ད་དེ་ལ་སྦྱར་དགོས་པ་ཡིན་པ་རེད། ག་རེ། གནས་སྐབས་ལྔ་དགྲ་ཀྱི་ངག་གང་ཡིན་པ་དེ་ལ་གོ་དགོས་པ་ཡིན་པ་རེད། འདི་ཡི་ཚེ་ཚིག་ཀུན་ངེས་བཟུང་གི། འདི་ཡི་ཚིག་ཀུན་ངེས་བཟུང་གི་སྙིང་པོ་ཅན་ཡིན་ན། བྲམ་ཟེ་ཆེན་པོས། སྙིང་པོ་ཅན་ཡིན་པའི་གཞུང་འཛུགས་སུ་བྲམ་ཟེ་ཆེན་པོས་བཤད་ཅིང། ངེས་བཟུང་གི་སྙིང་པོ་ཅན་ཡིན་ན་ནི་ཕྱོགས་གླང་གི་གཞུང་གི་ཆ་དང་མི་འགྲིག་པའི་ལན་དུ་སྦྱར་རོ་གསུངས་པ་དང། ཐུགས་རྗེ། འདི་ཡི་ཚིག་ཀུན་ངེས་བཟུང་གི་སྙིང་པོ་ཅན་ཡིན་པའི་གཞུང་འཛུགས་པ་ད་ལྟ་འདི་ག་རང་གོ་གཞུང་འདི་ཡིས་ཞེས་པ་དེ་དམ་ཕ་ཆེན་འདི་ཡིན་པ་རེད་སྒྲས་ནི་སྒྲའི་དོན་གཞན་སེལ་བར་བྱེད་དོ་ཞེས་པའི་གཞུང་འདི་ཡིན་པ་རེད་གཞུང་འདི་ཡི་ཚིག་ཀུན་ངེས་བཟུང་གི་སྙིང་པོ་ཅན་ཡིན་པའི་གཞུང་འཛུགས་སུ་བྲམ་ཟེ་ཆེན་པོས་བཤད་ཅིང་ཨ་ལས་འོང་བ་དེ་རེད་མི་འདུག་དེ་རེད་མི་འདུག་རྣམ་འགྲེལ་རྩ་བ་འདི་ཁ་ཐུག་གི་ཞེས་ཚིག་བྱི་བར་བ་འོ་དེ་ངེས་བཟུང་གི་སྙིང་པོ་ཅན་ཡིན་པའི་གཞུང་འཛུགས་སུ་བྲམ་ཟེ་ཆེན་པོས་བཤད་ཅིང། ངེས་བཟུང་གི་སྙིང་པོ་ཅན་ཡིན་ན་ནི་ཕྱོགས་གླང་གི་གཞུང་གི་ཆ་དང་མི་འགྲིག་པའི་ལན་དུ་སྦྱར་རོ། འོ་འདི་རེད་འདི་རེད་འདི་དང་འདི་རེད་ད་ག་རང་རེད། གཞུང་འདིས་ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་འདུག་ད་ལྟ་དེ་ནས་ད་རྩ་བ་དེ་ངས་ལམ་སེང་ཁ་ཐུག་དྲན་གྱི་མི་འདུག་ད། ཁ་ཟེར་དོན་འགའ་ཞིག་ལས་ལྡོག་པ་ཞིག་ཟེར་གྱི་བ་ད་ག་རེད་ན། འོ་འདི་གཞུང་འདི་རེད་གང་ད་དེ་ད་ག་མདོར་ཟིན་ད་འདི་ནི་མ་ད་ད། འོ་ག་རེ་འགོ། རྣམ་འགྲེལ་རྩ་བའི་ཚིག་ཇི་བ་རེད་འདི་ཁ་ཐུག་གི་ཚིག་ཇི་བ་རོ། འདི་བྲམ་ཟེ་ཆེན་པོས་ག་རེ་ཟེར་ན་ངེས་བཟུང་གི་སྙིང་པོ་ཅན་གྱི་གཞུང་ཡིན། ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་རེད་ཟེར་ནས་པས།

སྒྲས་ནི་དེའི་སྒྲའི་དོན་གཞན་སེལ་བར་བྱེད་དོ་ཞེས་པའི་ལུང་དེ་དྲངས་ནས་འགལ་འདུ་གཏོང་མཁན་བྱེ་བྲག་པར་འགྱུར་བའོ། ཁོས་ག་རེ་ཟེར་ན། ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་ཡིན་ན་དེ་འདྲ་རྣམ་འགྲེལ་རྩ་བའི་དེ་འདྲ་འདིའི་ཁ་ཐུག་གི་ཚིག་དེ་ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་ཡིན་ན། སློབ་དཔོན་ཕྱོགས་གླང་གི་གཞུང་དེ་དང་འགྲིག་གི་མི་འདུག་ཟེར་ནས་ཕར་ནས་སུ་འགལ་འདུ་གཅིག་བཏང་བ་རེད། འོ་ཁོ་ལ་རང་བློ་ལ་སྐྱོན་མེད། གཞུང་དེ་ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་ཡིན་ན་ཡང་སློབ་དཔོན་ཕྱོགས་གླང་གི་གཞུང་དང་མི་འགྲིག་པའི་སྐྱོན་ཡོད་མ་རེད། འོ་དེ་ལན་དུ་སྦྱར་རོ་གསུངས་པ་ལྟར་དེ། མི་འགྲིག་པའི། མི་འགྲིག་པའི་རྟགས་ཚང་བཏང་མཁན་དེ།

མི་འགྲིག་པའི་སྐྱོན་ཡོད་མ་རེད་ཕྱོགས་གླང་ཕྱོགས་གླང་གི་གཞུང་འདི་ངེས་བཟུང་གི་སྙིང་པོ་ཅན་རེད་ཟེར་ད་ལྡུམ་ལྡུམ་རེ་བྱས་ན་ངེས་བཟུང་གི་སྙིང་པོ་ཅན་གྱི་ཚིག་རེད་བྱས་ད་སྐྱོན་ཡོད་མ་རེད་ཟེར་སློབ་སློབ་དཔོན་ཕྱོགས་གླང་གཞུང་དང་འགལ་བའི་སྐྱོན་མེད་ཟེར་ལན་བརྒྱབ་པ་ཡིན་འོ་སྦྱར་རོ་བྱས། ཤིང་མ་ཡིན་དེ་དག་ལས་ཐ་དད་པའི་ཤིང་གི་ཁྱད་པར་རྣམས་ཤིང་དུ་མཚུངས་པས། ཐ་སྙད་འཇུག་པའི་རྒྱུ་གང་ཞིག་ཡིན་པ་དེ་བྱས་ནི། འོ་གང་ཞིག་ཡིན་པ་རྟོགས་པ་ལ།

འདི་ཕར་ཕྱིན་རྟོག་པར་སྦྱར་དགོས་ཚེ་མངོན་སུམ་དང་རྟོག་པ་གཉིས་ཀྱི་ནང་ནས་རྟོག་པ་ལ་སྦྱར་དགོས་ཚེ་མངོན་སུམ་དང་རྟོག་པ་ཡིན་པའི་རྟགས་ག་རེ་ཟེར་འདུག་ཨང། ཤིང་མ་ཡིན་དེ་དག་ལས་ཐ་དད་པའི་ཕྱིར་ནི་ཤིང་མ་ཡིན་ལས་ཐ་དད་པ་ཀོ་ཤིང་བཞག་གོ་ར། ཤིང་གི་ཁྱད་པར་ག་རེ་བཞག་ཟེར་ན་ཙནྡན་དང་ཤུག་པ་ལ་སོགས་པ་དེ་ཚོ་ཆོས་ཅན་ཅེས་ར་བ་ཁྱད་པར་རྣམས་ཤིང་དུ་མཚུངས་པའི་ཕྱིར། བྱས་ཙང་ཤིང་མ་ཡིན་ད་ཙནྡན་དང་ག་རེ་ཤིང་གསལ་རྣམས་ཤིང་དུ་མཚུངས་པར་རྟོགས་པའི་ཐ་སྙད་འཇུག་པའི་རྒྱུ་གང་ཞིག་ཡིན་པ། དེ་དང་ཤིང་གསལ་རྣམས་ཤིང་དུ་མཚུངས་པའི་ཐ་སྙད་འཇུག་པའི་ཚེ་དང་ཤིང་གསལ་རྣམས་ཤིང་དུ་མཚུངས་པའི་རྟོག་པས་ཤིང་གསལ་རྣམས་ཤིང་དུ་རྟོག་རྒྱུ་ཨ་ཡོད། ཤིང་གསལ་རྣམས་ཤིང་ཡིན་པར་མཚུངས་པ་རྟོག་རྒྱུ་ཨ་ཡོད། རྟོག་པ་ཡོད་ད་དེ་རྟོག་མཁན་གྱི་རྟོག་པ་ཅིག་ཡོད་རེད་བ་འོ། རྟོག་པ་དེའི་རྒྱུ་གང་ཡིན་པ། རྟོག་པ་དེའི་རྒྱུ་གང་ཡིན་པ་གོ་ཞོག་ཟེར་ན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་ལོག་པའི་སྣང་བ། ནང་ཁང་དུ་ལོག་པའི་རྣམ་པར་སྣང་བ་ཅན་དེ་ཆོས་ཅན། ད་མདོར་བསྡུས་ཤིང་གསལ་རྣམས་ཆོས་ཅན། ཤིང་གསལ་དེ་ཆོས་ཅན་ཤིང་འཛིན་རྟོག་པའི་རྒྱུ་ཨ་ཡིན། ཤིང་གསལ་ཁ་སིང་དེ་ལབ་ཚར་བ་ཡ་གས་ལབ་ཚར་བ། ཤིང་འཛིན་རྟོག་པ་དེ་ཁྱད་ཆོས་གསུམ་ལྡན་དུ་བཤད་ཚར་བ། རེད་པ། རྒྱུའི་ཁྱད་པར་འབྲས་བུའི་ཁྱད་པར་ངོ་བོའི་ཁྱད་པར་གསུམ་བཤད་རེད་བ། བཤད་ཡོང་དུས་ཙང་ད་ཤིང་གསལ་ཐ་དད་པ་དེ་དག་ནི་ཆོས་ཅན་ག་རེ་ཡིན་ནམ་ཟེར། ཤིང་གསལ་ཐ་དད་པ་དེ་དག་ག་རེ་ཆོས་ཅན་ཟེར་ན་ཤིང་མ་ཡིན་ལས་ཐ་དད་པའི་ཤིང་གསལ་ཡིན་པའི་ཕྱིར།

ཁྱོད་ལ་བརྡ་འགོད་པ་ལ་ཟེར་ནས། ཨོ་གསལ་བྱེད་པའི་སྐྱོན་དེ་དག་མེད་ཨ་ད་ཤིང་གསལ་རྣམས་ཁྱོད་ཀྱིས་ཁྱོད་ལ་ཤིང་གི་བརྡ་བྱ་བ་ལ་བྱེ་བྲག་པས་བཀོད་པའི་ཉེས་པ་དེ་མེད་ཨ་ད་དུམ་བདེ་བོ་ཤིང་བདག་ག་རང་ར་བ། ཨོ་ཁྱོད་ལ་ཟེར་ནས། ཨོ་གསལ་བྱེད་པ་དང་འོད་བྱེད་པ་གཅིག་པ་རེད་མདོར་ཟེར་ན་བྱེ་བྲག་པ་རེད་ད། ཨོ་ཁྱོད་ལ། བརྡ་འགོད་པ་ལ་གསལ་བྱེད་པའི་སྐྱོན་དེ་དག་མེད་ཨ་ད་གསལ་བྱེད་པ་འོད་བྱེད་པ་དེ་འདྲ་ཞིག་ཟེར་གྱི་འདུག་བ་བྱེ་བྲག་པ་ལ་ཨོ་སྐྱོན་དེ་དག་མེད་ཨ་ད། ཤིང་གང་ལས་ཐ་དད་པའི། ཟེར། མཐར། ཤིང་མ་ཡིན་ལས་ཐ་དད་པ། ཤིང་ལས་ཐ་དད་པ། ད་ཕར་ཚུར་ཁ་སྒོ་བསྒྱུར་བ། ཤིང་མ་ཡིན་ལས་ཐ་དད་པ། ཤིང་ལས། ཤིང་ལས་ཐ་དད་པ། ཤིང་མ་ཡིན་པ་ལས་འཕྲོ། དེར་ད་གང་ཚེ་བདུད་རེ་འགས་ཅི་སོ་རེ་རེ། ཤིང་གང་ལས་ཐ་དད་པའི། ཤིང་མ་ཡིན་དེ་རྣམ་པར་བཟློག་ནས། ཁྱོད་ལ་བརྡ་འགོད་པའི་ཕྱིར། བརྡ་འདོགས་ཚུལ་ནི་ད་རེ། ཙན་དན་ལྟ་བུ་ཅིག་ལ། ཤིང་གི་བརྡ་བྱ་བ་དེའི་ཚེ་ན། འོ་བྱེ་བྲག་པས་བཀོད་པའི་ཉེས་པ་དེ་མེད་བ་དང། དེ་ག་རེ་ཟེར་ན་ཤིང་མ་ཡིན་དེ་ཕར་བཀག་ནས། འོ་ཁྱོད་ལ་བརྡ་བྱ་བ་ཡིན་པའི་ཕྱིར་ད་དུང་དུམ་བདེ་བ་ཤང་དེ་རེད་བ། འོ་ཐུགས་རྗེ། ཤིང་མ་ཡིན་ལ་ཤིང་གང་ལས་ཐ་དད་པའི་ཤིང་གང་ལ་ཡིན་ཤིང་ལ་ཤིང་ལས་ཐ་དད་པ་དེ་ཞོག་ཤིང་མ་ཡིན་དེ་ཆོས་ཅན་དེ་ག་རེ་བྱེད་ཡ་རེ་ཟེར་ན་ཕར་རྣམ་པར་བཅད་དེ་ཡིན་པའི་ཕྱིར་རྣམ་པར་བཟློག་ནས་གནོད་ཤིང་ལ་བརྡ་བྱ་བ་ཡིན་པའི་ཕྱིར་འོ་ཐུགས་རྗེ།